གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། མེ་གསོད་མཁན་རྣམས་ལ་ཉིན་ལྟར་ལས་ཀའི་སྐབས་སྟབས་མི་ལེགས་པའི་རྐྱེན་ངན་འཕྲད་སྲིད་པ་ཡིན་ན་ཡང་ཨོ་སི་ཀྲི་ལི་ཡའི་ནང་མེ་སྐྱོན་ལས་སྲུང་སྐྱོབ་ཆེད་དྭང་བླངས་བའི་མེ་གསོད་མཁན་རྣམས་ལ་བརྟེན་ནས་ཡོད། དེར་བརྟེན་མེ་གསོད་མཁན་ཆེད་ཐོ་འགོད་ཇི་ལྟར་བྱེད་དགོས་སམ། Australasian Fire and Emergency Service Authorities Council། མདོར་བསྡུས་ན AFAC། ཞེས་པའི་མེ་སྐྱོན་ཛ་དྲག་ལྷན་ཚོགས་ལ་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་དགུ་དང་ཉི་ཤུའི་བར་མེ་སྐྱོན་ཛ་དྲག་ལ་གདོང་ལེན་བྱེད་ཆེད་ལས་བྱེད་དང་བླངས་བ་མང་ཤོས་མངའ་སྡེ་འདྲ་མིན་བར་དཔུང་འགྲེམས་བྱས་ཡོད་འདུག་དེའི་སྐབས་ཨོ་སྟྲེ་ལི་ཡའི་ས་ཁྱོན་ཧེག་ཊར་ས་ཡ་བཅུ་བདུན་ཙམ་མེ་ཤོར་ཡོད་འདུག་དེ་ཡང་ཨོ་སྟྲེ་ལི་ཡའི་ནང་མེ་གསོད་རུ་ཁག་རྣམས་མངའ་སྡེ་དང Territory སོ་སོའི་གཞུང་གི་འཛིན་སྐྱོང་འོག་ཡོད་པར་བརྟེན་མེ་གསོད་མཁན་བྱེད་པར་རང་ཉིད་ཀྱི་ཉེ་འཁོར་གྱི་མེ་གསོད་རུ་ཁག་ལ་ཐོ་འགོད་བྱེད་དགོས་པ་ཡིན་འདུག། དང་ཐོག་ཁྱེད་ཀྱིས་རང་ཉིད་མེ་གསོད་མཁན་བྱེད་པའི་འདོད་པ་སྟོན་ཆེད་འབྲེལ་ཡོད་མེ་གསོད་རུ་ཁག་ལ་སྙན་ཞུ་འབུལ་དགོས་པ་ཡིན་འདུག་དེ་ཡང Phil Townsend ལགས་ནི Victoria མངའ་སྡེ་ནང་ཡོད་པའི Keysborough ས་གནས་མེ་གསོད་རུ་ཁག་ཏུ་དང་བླངས་བའི་རུ་དཔོན་ཞིག་ཡིན་འདུག་ཁོང་གིས་རང་ཉིད་མེ་གསོད་མཁན་བྱེད་པའི་འདོད་པ་ཡོད་ན་དྲ་ཐོག་ཏུ་སྙན་ཞུ་རྒྱག་ཆོག་ལ་ཡང་ན་རང་ཉིད་དངོས་སུ་འབྲེལ་ཡོད་མེ་གསོད་རུ་ཁག་ལ་ངོ་བཅར་བྱེད་ཆོག་ཞེས་ཁོང་གིས་གསུངས་དོན། Drop in at your local CFA station and talk to anyone. ཁྱེད་རང་ཉེ་འཁོར་གྱི་མེ་གསོད་རུ་ཁག་ལ་བཅར་ནས་དང་བླངས་བྱེད་འདོད་ཡོད་པའི་འདུན་པ་བཏོན་པ་ཡིན་ན། རུ་ཁག་དེའི་རུ་དཔོན་དང་ཡང་ན་དྲུང་ཡིག་དང་འབྲེལ་མཐུད་བཟོས་ནས་ཁྱེད་ཀྱི་ངོ་བོའི་གནས་ཚུལ་ཕྱོགས་བསྡུ་གནང་གི་རེད། དེ་རྗེས་ཁྱེད་རང་བཅར་འདྲིར་སྐད་བཏང་ནས་དྲི་རྩད་བྱེད་པ་དང་གལ་ཏེ་ཁྱེད་རང་ལམ་ལྷོང་ཡོང་པ་ཡིན་ན། དགོས་ཡོད་ཀྱི་ཡིག་ཆ་གྲ་སྒྲིག་བྱས་ནས་ཟླ་བ་གཅིག་གི་ནང་ཚུད་ལ་སྦྱོང་བརྡར་སྤྲོད་འགོ་ཚུགས་ངེས་རེད། དེ་ཡང་ཁྱེད་ཀྱི་སྙན་ཞུ་ལམ་ལྷོང་ཡོང་མིན་ནི་ས་གནས་དེའི་མེ་གསོད་རུ་ཁག་ནང་ས་མིག་སྟོང་པ་ཡོད་མིན་ལ་རག་ལུས་པ་ཡིན་འདུག་དེ་བཞིན་ཁྱེད་ཀྱི་རྩལ་དང་ཉམས་མྱོང་གདོང་ལེན་གྱི་ནུས་པ་ལྷག་བསམ་ཆེ་ཆུང་སོགས་གཞི་བཞག་ཐོག་རུ་ཁག་ནང་གོ་གནས་སྤྲོད་ཀྱི་ཡོད་འདུག་རུ་དཔོན Phil Townsend ལགས་ཀྱིས་ཉེ་དུས་སུ་གཉན་རིམས་ཀྱི་རྐྱེན་པས་ལས་སྦྱོང་བྱེད་སྟངས་ལ་འགྱུར་བ་བཏང་ཡོད་ཅེས་ཁོང་གིས་གསུངས་དོན། Nell Chirkaibid། ད་ཆ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ལས་སྦྱོང་མང་པོ་ཞིག་དྲ་ཐོག་བརྒྱུད་བྱེད་ཀྱི་ཡོད་པ་མ་ཟད་ཁྱེད་རང་ང་ཚོའི་མེ་གསོད་རུ་ཁག་གི་ལས་ཁུངས་ལ་བཅར་ནས་གློག་ཀླད་བེད་སྤྱོད་བྱེད་ཆོག་པ་ཡིན། འོན་ཀྱང་ཁྱེད་ཀྱིས་མི་དངོས་སུ་བཅར་ནས་སྦྱོང་བརྡར་བྱེད་དགོས་པའི་སློབ་ཚན་གྱི་ཆ་ཤས་ཡང་ཡོད་རེད། ཨོ་སི་ཀྲི་ལི་ཡའི་མེ་སྐྱོན་ཛ་དྲག་འགན་འཛིན་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Stuart Ellis ལགས་ཀྱིས་མེ་གསོད་རུ་ཁག་ནང་རྩལ་འདྲ་མིན་ཡོད་པའི་དྭང་བླངས་བའི་ལས་བྱེད་པ་དགོས་ཞེས་ཁོང་གིས་གསུངས་དོན།
ང་ཚོའི་མེ་གསོད་རུ་ཁག་ནང་འཛིན་སྐྱོང་ལས་བྱེད་པ་དང་རླུང་འཕྲིན་དུ་འཛིན་པ། འབྲེལ་མཐུད་ལས་བྱེད་པ་སོགས་རྩལ་སྣ་ཚོགས་ཡོད་པའི་དང་བླངས་ལས་བྱེད་པའི་དགོས་མཁོ་ཡོད་པ་ཡིན། དེར་བརྟེན་མེ་གསོད་མཁན་ཁོ་ན་མ་ཡིན་པའི་རྩལ་གཞན་ཡོད་ན་ཡང་སྙན་ཞུ་འབུལ་ཆོག་པ་ཡིན། དེ་ཡང Stewart Motilis ལགས་ཁོང་ལོ་བཅུ་དྲུག་གོང་རང་ཉིད་ཀྱི་ཕ་ཡི་རྗེས་འབྲང་བྱས་ནས་དང་བླངས་བར་འཛུལ་ཞུགས་གནང་ཡོད་འདུག། ཁོང་གིས་མེ་གསོད་རུ་ཁག་ཚོས་རིག་གཞུང་སྣ་འཛོམས་དང་མཐུན་པའི་ཐོག་ཞབས་ཞུ་སྒྲུབ་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། མེ་གསོད་མཁན་མ་ཡིན་པའི་ལས་ཀ་མང་པོ་ཡོད། དཔེར་ན་མེ་སྐྱོན་སྔོན་འགོག་ཕྱིར་སློབ་གྲྭ་དང་ཚོགས་པའི་ནང་འདུ་འཛོམས་སྐབས་གོ་རྟོགས་སྤེལ་ཆེད་སློབ་སྟོན་གནང་མཁན་མང་པོ་དགོས་ཀྱི་ཡོད། དེར་བརྟེན་ང་ཚོའི་སྤྱི་ཚོགས་ནང་རིག་གཞུང་དང་སྐད་རིགས་སྣ་འཛོམས་ཡོད་པ་བཞིན་མེ་གསོད་རུ་ཁག་གིས་ཁོར་ཡུག་དེ་དང་བསྟུན་དགོས་པ་ཡང་ཧ་ཅང་གལ་འགངས་ཆེ་བ་ཡིན། ཡང་རུ་དཔོན Phil Townsend ལགས་ཀྱིས་ཀྱང་དེར་མོས་མཐུན་བྱས་པའི་ཐོག་གསུངས་དོན། ངའི་རུ་ཁག་ནང་དབྱིན་སྐད་མ་ཡིན་པའི་སྐད་རིགས་གཞན་ཤེས་མཁན་ལས་བྱེད་པ་འགའ་ཤས་ཡོད། ཁོང་ཚོས་རང་ཉིད་ཀྱི་འབྲེལ་ཡོད་ཚོགས་སྡེ་ཁག་དང་འབྲེལ་མཐུད་ཧ་ཅང་ལེགས་པོ་བྱེད་ཐུབ་ཀྱི་འདུག་ལ། ལྷག་པར་དུ། ཚོགས་སྡེ་སོ་སོའི་རིག་གཞུང་དང་མཐུན་པའི་ཐོག་སློབ་སྟོན་བྱས་པར་བརྟེན། མི་མང་གིས་མཉམ་ཞུགས་ལྷུག་པོ་བྱེད་ཀྱི་འདུག་དེ་ནི་འབྲས་བུ་ཧ་ཅང་བཟང་བ་ཞིག་རེད། ཡང་དེ་བཞིན་འགན་འཛིན Stewart Mouchilis ལགས་ཀྱིས་གསུངས་དོན།
མེ་གསོད་རུ་ཁག་གིས་མེ་སྐྱོན་ཙམ་མ་ཡིན་པར་རྒྱ་ལམ་ནས་མོ་ཏྲ་མྱུར་སྐྱོབ་དང་སྲོག་ཆགས་སེམས་ཅན་མྱུར་སྐྱོབ་སོགས་ཀྱི་ལས་འགན་གཞན་ཡང་བྱེད་ཀྱི་ཡོད། དེར་བརྟེན་ང་ཚོའི་དང་བླངས་བ་རྣམས་ཀྱིས་རང་ཉིད་ཀྱི་སྤྱི་ཚོགས་ལ་ཕན་པ་བསྒྲུབས་ནས། ཁྱད་པར་ཆེན་པོ་བཟོ་ཐུབ་ཀྱི་ཡོད། ཡང Virginie Eastwood ལགས་ནི Queensland མངའ་སྡེའི་ས་མཐའ་ཁུལ་ཞིག་གི་མེ་གསོད་རུ་ཁག་ནང་དང་བླངས་བ་ཞིག་ཡིན་པ་དང་ཁོང་མོས་གསུངས་དོན། ང་རང་ས་མཐའ་ཁུལ་ནང་བསྡད་ཀྱི་ཡོད་པས་བུ་བཅོལ་ཁང་གི་ཞབས་ཞུ་ཡོད་མ་རེད། འོན་ཀྱང་ང་རང་མེ་གསོད་རུ་ཁག་ལ་འགྲོ་དགོས་དུས་ཁྱིམ་མཚེས་ལ་ཕྲུ་གུ་གཉིས་བཅོལ་གྱི་ཡོད། ཡང་སྐབས་རེར་ང་རང་འགྲོ་མ་ཐུབ་ན་ངའི་བཟའ་ཟླ་དང་བླངས་བ་བྱེད་པར་འགྲོ་གི་ཡོད། དང་བླངས་ཀྱི་ལས་ཀ་དེ་བྱས་ན་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ལ་ཕན་ནུས་འགྲུབ་ཡིན་བསམ་ནས་སེམས་ལ་འདོད་བློ་ཁེངས་པ་ཡོང་གི་འདུག་དེར་བརྟེན་འགན་འཛིན Stewart Motilis ལགས་ཀྱིས་དང་བླངས་བའི་མེ་གསོད་མཁན་བྱེད་པར་རང་ཉིད་ཀྱི་ནང་མིའི་རྒྱབ་སྐྱོར་དགོས་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན་ཞེས་ཁོང་གིས་གསུངས་དོན། ཁྱེད་རང་ལས་ཀ་འདི་བྱེད་སྐབས་དུས་ཡུན་གང་ཙམ་ནང་མི་ལས་ཐག་རིང་བསྡད་དགོས་པ་ཡིན་དུས་ནང་མི་སྤུན་མཆེད་ཀྱི་རྒྱབ་སྐྱོར་དང་རོགས་འདེགས་མེད་དུ་མི་རུང་བ་ཞིག་ཡིན། དེ་ཡང་མེ་གསོད་མཁན་རྣམས་དུས་ཚོད་ངེས་མེད་ཐོག་མེ་སྐྱོན་གྱི་ཉེན་ཚབས་ཆེ་བའི་གནས་སྟངས་སྐབས་ལས་འགན་བསྒྲུབ་དགོས་ཀྱང་རུ་དཔོན Phil Townsend ལགས་ཀྱིས་གསར་དུ་འཛུལ་བའི་དང་བླངས་བ་རྣམས་ཉེན་ཁ་ཆེ་བའི་ལས་འགུལ་ཁག་ནང་ཞུགས་མི་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། དང་བླང་བ་གསར་པ་རྣམས་དང་ཐོག་སྦྱོང་བརྡར་མཐར་ཕྱིན་པ་བྱེད་དགོས། དེ་རྗེས་ཁོ་ཚོའི་རྩལ་དང་ལས་ཀ་ལས་ཕྱོགས་ལ་ཞིབ་ཚགས་ལྟ་ཡི་རེད་མ་གཏོགས་མེ་སྐྱོན་ཚབས་ཆེན་ཤོར་བ་དང་ཁོ་ཚོ་མེ་གསོད་པར་རྩ་ནས་མངགས་སྲོལ་མེད། མེ་སྐྱོན་ཤོར་སྐབས་མེ་གསོད་པར་མངགས་པར་ཉུང་མཐར་ཟླ་བ་དྲུག་ནས་བཅུ་གཉིས་བར་སོ་སོའི་ས་གནས་སུ་མེ་གསོད་པའི་ཉམས་མྱོང་ཡོད་པ་ཞིག་དགོས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།